ཐང་ཅིག་ནས་བདག་གིས་ག་འདྲ་ཞིག་གསུང་དགོས་རེད་རྒྱུད་ཐ་དད་རེད་བ་དཔེར་ན་ང་ཚོ། སེམས་ཅན་གཞན་དང་རང་ཉིད་གཉིས་པོ་དེ་རྒྱུད་ཐ་དད་པ་རེད་ཁོ་འབྲེལ་མེད་དོན་གཞན་རེད། ཁོ་ཡི་སྡུག་བསྔལ་ཁོ་ཡིས་སེལ་དགོས་རེད་རང་གི་སྡུག་བསྔལ་རང་གིས་སེལ་དགོས་རེད་ཁོ་ཡི་བདེ་བ་ཁོ་རང་སྒྲུབ་དགོས་རེད་རང་གི་བདེ་བ་རང་གིས་སྒྲུབ་དགོས་རེད་ཟེར་འོ་དེ་འདྲ་ཟེར་སོང་ན་ནི་ག་རེ་རེད་ཟེར་ན། སོ་སོ་བདག་གཞན་གཉིས་སུ་ཕྱེས་པའི་སྒོ་ནས་ད་ལྟ་ཡི་བར་དུ་སོ་སོ་བྱས་མ་གཏོགས་སེམས་ཅན་གཞན་ལ་ཡང་བདག་བཞིན་དུ་ནི་སྔ་མ་ནི་གོམས་པ་ཕར་གོམས་བཅུག་པ་ཡིན་ན་ངེས་པར་དུ་ཡང་ངར་འཛིན་དེ་སྐྱེ་ཐུབ་ཀྱི་རེད། སེམས་ཅན་གཞན་ལ་ཡང་ངར་འཛིན་དེ་སྐྱེ་ཐུབ་ཀྱི་རེད། དེ་ག་རེ་ཟེར་ན་མ་གོམས་ཡོང་གི་བྱེད་པ་རེད། དཔེར་ན་ཆ་བཞག་གི་ཡིན་ན་ལག་པ་དང་རྐང་པ་ལ་སོགས་པའི་ང་ཚོའི་ཡན་ལག་ལྔ་ཡོད་རེད་བ། དེ་ཚང་མ་ཙམ་གྱིས་ཡོངས་སུ་སྲུང་བྱ་དེ་ནི་ལུས་གཅིག་པོ་དེ་རེད། ལུས་གཅིག་པོ་དེའི་ཁོངས་སུ་བསྡུས་ཏེ་ཀྱང་ཆོག་རེད།

སེམས་ཅན་ལ་ཕན་འདོགས་དགོས་ཡའི་རྒྱུ་མཚན་ག་རེ་རེད་ཟེར་ན་ཁོ་སེམས་ཅན་རེད་བ་ས་རང་ཉིད་སེམས་ཅན་ཡིན་པ་དེ་ཡིན་དུས་ཕ་རོལ་པོ་དེ་ཡང་སེམས་ཅན་རེད་རང་གི་ཕན་བདེ་འགྲུབ་སོང་ན་རང་ཉིད་དགའ་གི་རེད་དེ་ཡིན་ཙང་གཞན་གྱི་ཕན་བདེ་འགྲུབ་སོང་ན་ཡང་གཞན་དགའ་བར་བྱེད་ཀྱི་རེད་དེ་ཡིན་ཙང་གཞན་གྱི་ཕན་བདེ་དེ་ཡང་ངེས་པར་དུ་སྒྲུབ་དགོས་རེད་སེམས་ཅན་ཡིན་ཕྱིར་བདག་ལུས་བཞིན་གང་ཚེ་བདག་དང་གཞན་གཉིས་ཀ་གང་ཚེ་བདག་དང་གཞན་གཉིས་ཀ་བདེ་བ་འདོད་དུ་མཚུངས་པ་ལ་བདག་དང་ཁྱད་པར་ཅི་ཡོད་ན་གང་ཕྱིར་བདག་གཅིག་བདེ་བར་བརྩོན།

གང་ཚེ་བདག་དང་གཞན་གཉིས་ཀ་སྡུག་བསྔལ་མི་འདོད་མཚུངས་པ་ལ་ཟེར་དེ་གཉིས་གཉིས་སྡུག་བསྔལ་མི་འདོད་པ་མཚུངས་པ་ལ། བདག་དང་ཁྱད་པར་ཅི་ཡོད་ན་གང་ཕྱིར་གཞན་མིན་བདག་སྲུང་བྱེད་ཟེར། ཡང་དེས་གང་ཕྱིར་གཞན་མ་སྲུང་བ་བྱས་ནས་བདག་གཅིག་པུ་སྲུང་དགོས་ཡའི་རྒྱུ་མཚན་མི་འདུག། ཁོ་ཡང་སྡུག་བསྔལ་མི་འདོད་པ་མཚུངས་པ་རེད། གལ་ཏེ་དེ་ལ་སྡུག་བསྔལ་བས་བདག་ལ་མི་གནོད་ཕྱིར་མི་བསྲུང་མ་འོངས་པ་ཡི་སྡུག་བསྔལ་ཡང་གནོད་མི་བྱེད་ན་དེ་ཅི་བསྲུང་ཟེར། གཞན་གྱི་སྡུག་བསྔལ་དེ་རང་ལ་གནོད་ཀྱི་མི་འདུག་དེ་ཡིན་ཙང་ང་སྡུག་བསྔལ་དེ་སེལ་དགོས་ཡའི་མི་འདུག་ཁོ་སྲུང་དགོས་མི་འདུག་ཁོ་ཡི་སྡུག་བསྔལ་ག་ཚོད་བྱུང་བ་ཡིན་ནའི་ང་ལ་གནོད་ཀྱི་མི་འདུག་ཟེར་ན་འོ་ན། སྐྱེ་བ་ཕྱི་མའི་སྡུག་བསྔལ་དེ་ཡང་ད་ལྟ་ཉིད་ནས་ནི་རང་གིས་སེལ་ཡག་གི་ཐབས་ཤེས་བྱེད་དགོས་མ་རེད་པས། ཐབས་ཤེས་བྱེད་མི་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན་བདག་གིས་གཞན་གྱི་སྡུག་བསྔལ་སེལ་མི་དགོས་པ་དེ་དང་གཅིག་པ་གཅིག་རྐྱང་ཆགས་ཀྱི་རེད་ཟེར་མ་འོངས་པ་ཡི་སྡུག་བསྔལ་དེ་ད་ལྟ་རང་ལ་གནོད་ཡ་ཡོད་མ་རེད་བ། ད་ལྟ་རང་ལ་གནོད་ཡ་མེད་ཙང་ད་ལྟ་རང་ཉིད་ཀྱིས་ནི་སྡུག་བསྔལ་དེ་སེལ་མི་དགོས་པ་རེད་པས། དཔེར་ན་ཆ་བཞག་གི་ཡིན་ན། ཚེ་མཇུག་ལ། ཚེ་མཇུག་ལ་ལོངས་སྤྱོད་པའི་ཆེད་དུ་ནི་ད་ལྟ་ཉིད་ནས་རྒྱུ་བསགས་པ་དེ་འདྲ་དང། ཚེ་མཇུག་ལ་སྡུག་བསྔལ་མི་ཡོང་བའི་ཆེད་དུ་ད་ལྟ་ཉིད་ནས་འབད་རྩོལ་བྱེད་ཡ་ཞིག་རེད། དེ་ཡང་དེ་ནི་ཚེ་མཇུག་གི་སེམས་ཅན་དེ་དང་ད་ལྟ་རང་ཉིད་གཉིས་པོ་དེ། ཐ་དད་པ་རེད་ཀོ། སྔ་ཕྱི་བ་ཞིག་བྱས་རེད་མ་གཏོགས་ད་ལྟ་རང་ལ། དེ་ལྟ་བུའི་སྡུག་བསྔལ་དེ་གནོད་ཡ་ག་གེ་ཡོད་མ་རེད་བ་མ་འོངས་པའི་སྡུག་བསྔལ་དེ་གནོད་ཡོང་སོ་སོ་རྣམས་ཀྱིས་དྲན་བྱས་ནས། དེ་སེལ་ཡས་ཀྱི་ཐབས་ཤེས་ལ་འབད་ཀྱི་ཡོད་རེད་བ། དེ་ཡིན་ཙང་སེམས་ཅན་གཞན་གྱི་སྡུག་བསྔལ་དེ་ངེས་པར་དུ་ཡང་སེལ་དགོས་པ་རེད། བདག་གིས་དེ་ནི་མྱོང་སྙམ་པའི་རྣམ་པར་རྟོག་དེ་ལོག་པ་སྟེ་དེ་གཉིས་གཉིས་འདྲ་གི་མ་རེད། སེམས་ཅན་གཞན་ནི་གཞན་རང་རེད་འབྲེལ་མེད་དོན་གཞན་རེད། མ་འོངས་པ་ཡི་སྡུག་བསྔལ་དེ་ཡིན་ན། ནམ་ཞིག་གི་ཚེ་ན་ང་ལ་མྱོང་ཡ་ཡོད་རེད། མྱོང་རྒྱུ་ཡོད་པ་ཡིན་ས་ཙང། ད་ལྟ་ཉིད་ནས་དེ་མ་མྱོང་ཡག་གི་ཐབས་ཤེས་བྱེད་དགོས་ཀྱི་འདུག་ཟེར་ན། དེ་ལྟར་ཤི་བ་གཞན་ཡིན་ལ་སྐྱེ་བ་ཡང་གཞན་ཉིད་ཡིན་ཟེར་ད། ཤི་བ་དེ་ཡང་གཞན་རེད། སྐྱེ་བ་ཡང་གཞན་རེད་ཟེར། དཔེར་ན་ང་རང་ཚོ། སྐྱེ་བ་སྔ་མ་ནས་འདི་ཤི་འཕོས་བྱས་ནས་ཚེ་འདི་ལ་སྐྱེས་ཟེར་ན་སྐྱེ་བ་སྔ་མ་དཔེར་ན་འགྲོ་བ་རིགས་དྲུག་ག་རེ་ཡིན་ནའི་དཔེར་ན་དུད་འགྲོ་འདྲ་ཞིག་ཤི་བ་ཡིན་ན་དུད་འགྲོ་གི་ལུས་དེ་དང་ད་ལྟ་མི་ཡི་ལུས་གཉིས་པོ་དེ་གཞན་རེད་བ། དེ་ནང་བཞིན་ད་ལྟ་མི་ཡི་ལུས་དང་རྗེས་མ་གཉིས་ཡོན་གྱི་ལུས་འདྲ་ཅིག་སྐྱེས་པ་ཡིན་ན་དེ་གཉིས་པོ་དེ་གཞན་རེད་བ། གཞན་རེད་དེ་ཡིན་ནའི་ཁོ་གཉིས་གཞན་ཡིན་པ་ཡིན་ནའི་རང་གིས་ནི་དེ་ལྟ་བུ་མྱོང་གི་རེད་སོང་སོ་རམ་ཅིག་བྱེད་བྱས་ནས་ད་ལྟ་ཉིད་ནས་དམྱལ་བའི་སྡུག་བསྔལ་ལ་སོགས་པ་དང་དེ་འདྲ་མ་ཡོང་བའི་གི་སྔོན་འགོག་རམ་བྱེད་དགོས་ཀྱི་རེད་དེ་ཙང་གཞན་གྱི་སྡུག་བསྔལ་དེ་ལ་ཡང་དེ་ལྟ་བུ་སྔོན་འགོག་བྱེད་དགོས་ཀྱི་རེད་ཟེར། སྐྱེ་བ་ཡང་ནི་གཞན་ཉིད་ཡིན་ཟེར་དེ་ཡིན་པ་རེད། གང་ཚེ་གང་གི་སྡུག་བསྔལ་གང་དེ་ནི་དེ་ཉིད་ཀྱིས་བསྲུང་ན། རྐང་པའི་སྡུག་བསྔལ་ལག་པས་མིན་ཅི་ཕྱིར་དེས་ནི་དེ་བསྲུང་བྱ། གང་ཚེ་སྡུག་བསྔལ་ག་པར་མྱོང་པ་ཡིན་ན་ཁོ་རང་རང་གིས་བསྲུང་ན་མ་གཏོགས་མི་གཞན་གྱིས་ཁོ་བསྲུང་ཡ་ཡོད་མ་རེད་ཟེར་གྱི་འདུག་ན། རྐང་པའི་སྡུག་བསྔལ་དེ་ལག་པས་སེལ་ཡ་མེད་པ་རེད་བས། ལག་པའི་སྡུག་བསྔལ་དེ་རྐང་པས་སེལ་ཡ་མེད་པ་རེད་བས་ལག་པ་དང་རྐང་པ་གཉིས་པོ་དེ་ཁོ་གཉིས་ཐ་དད་པ་རེད་བས། ལག་པས་ཀྱིས་རྐང་པའི་སྡུག་བསྔལ་སེལ་ཡ་ཡོད་རེད་རྐང་པས་ཀྱིས་ལག་པའི་སྡུག་བསྔལ་སེལ་ཡ་ཡོད་རེད། ང་རང་ཚོ་ཡིད་ལ་ནང་ཕན་ཚུན་གཅིག་གིས་གཅིག་སྡུག་བསྔལ་དེ་སེལ་རྒྱུ་ཡོད་པ་ཅིག་རེད་བས། ཁོ་གཉིས་ཐ་དད་པ་ཡིན་ན་ཡང། གཅིག་གིས་གཅིག་ལ་ཕན་འདོགས་བྱེད་པ་དང་གཅིག་གིས་གཅིག་གི་ཕན་བདེར་འགྲོ་རྒྱུ་ཡོད་པ་དེ་འདྲ་ཅིག་རེད། ཅིའི་ཕྱིར་དེས་ནི་དེ་བསྲུང་བྱ། གལ་ཏེ་རིགས་པ་མིན་ཡང་འདིར་བདག་ཏུ་འཛིན་པས་འཇུག་ཅེ་ན་བདག་གཞན་མི་རིགས་གང་ཡིན་དེ་ཅི་ནུས་པར་ནི་སྤང་བྱ་ཡིན། གལ་ཏེ་དེ་ལྟ་བུ་དེ་ནི་རིགས་པ་དེ་མ་རེད། མི་རིགས་པ་ཅིག་རེད། རིགས་པ་དང་འགལ་ནས་མི་རིགས་པ་དེ་རེད་དེ་ཡིན་ན་ཡང། རང་གི་ཡིད་ལ་དེ་རང་གི་བདག་ཏུ་འཛིན་དུ་ཡོད། རང་གི་ཡིད་ལ་དེ་རང་གི་བདག་ཏུ་འཛིན་པ་ཡིན་ཙང་ངའོ་སྙམ་པའི་བློ་གཅིག་ཅིག་ནི་ང་ཡི་ལག་པ་ན་ང་ཡི་ཕུང་པོ་ན་གྱི་དང་ང་ཡི་ལུས་ན་གྱི་འདུག་ཟེར་དེ་ལྟ་བུ་བདག་ཏུ་འཛིན་པ་ཡིན་ཙང་ངེས་པར་དུ་ཡང་ནི་དེ་བསྲུང་དགོས་ཀྱི་འདུག་ཟེར་དེ་མ་བསྲུངས་ན་ཡོང་གི་མི་འདུག་ཟེར་གྱི་འདུག་ན་ནི་བདག་དང་གཞན་ཟེར་གྱི་དེ་ནི་རྣམ་པར་རྟོག་པའི་ལོག་པར་རྟོག་པའི་ལོག་རྟོག་ཅིག་གིས་ཕར་བཏགས་བཞག་མཁན་ཅིག་རེད། དེ་ཡིན་ཙང་བདག་དང་གཞན་ཟེར་མཁན་དེ། རང་དབང་དུ་གྲུབ་པ་ཅིག་རྩ་བ་ནས་ཡོད་མ་རེད། གཞན་ཡང་དེ་ནི། ཕན་ཚུན་ལྟོས་ནས་གྲུབ་པ་ཅིག་མ་གཏོགས། རང་དབང་དུ་གྲུབ་སྡོད་ཀྱི་གཞན་ཡོད་མ་རེད། བདག་ཟེར་མཁན་དེ་རང་དབང་དུ་གྲུབ་མཁན་གྱི་བདག་ཡོད་མ་རེད། ཕན་ཚུན་ལྟོས་ནས་གྲུབ་པ་ཅིག་རེད། བདག་གཞན་མི་རིགས་གང་ཡིན་དེ་ཅི་ནུས་པར་ནི་སྤང་བྱ་ཡིན། འོ་དེ་ལྟ་བུ་དེ་སྤང་བྱ་རེད། སྤང་བྱ་རེད་མ་གཏོགས་ཁོ་ཉམས་སུ་བླང་བྱ་ཅིག་མ་རེད། ཡིན་ན་ཡང་དེ་སེལ་དགོས། སྐྱེ་བ་སྔ་མ་དང་སྐྱེ་བ་ཕྱི་མ་གཉིས་པོ་དེ་སྡུག་བསྔལ་གཅིག་གིས་གཅིག་སེལ་དགོས་ཀྱི་ག་རེ་རེད་ཟེར་ན་རྒྱུད་གཅིག་རེད། ཚེ་འདི་ཡི་མི་དང་སྐྱེ་བ་སྔ་མ་དེ་ནི། སྐྱེ་བ་སྔ་མ་ལྷ་ཡིན་ན་འདྲ། དུད་འགྲོ་ཡིན་ན་འདྲ་དེ་གཉིས་པོ་དེ་རྒྱུད་གཅིག་རེད། ད་ལྟ་ཚེ་འདི་ཡི་མི་དང་སྐྱེ་བ་ཕྱི་མ་ལྷ། གཉིས་པོ་དེ་ཡང་རྒྱུད་གཅིག་པ་རེད། རྒྱུད་གཅིག་པ་ཡིན་ཙང་གཅིག་གིས་གཅིག་ཕན་བདེ་ངེས་པར་དུ་འགྲོ་དགོས་ཀྱི་རེད་གཅིག་གིས་གཅིག་སྡུག་བསྔལ་སེལ་དགོས་ཀྱི་རེད། ལག་པ་དང་རྐང་པ་ཟེར་མཁན་དེ་ཡང་ནི། ཁོ་རང་གཉིས་ནང་ཕན་ཚུན་ཐ་དད་པ་རེད་དེ་ཡིན་ན་ཡང་ལུས་ཚོགས་པ་གཅིག་གི་སྟེང་དུ་གནས་བསྡད་ཡོད་རེད། ལུས་ཚོགས་པ་གཅིག་གི་སྟེང་དུ་གནས་བསྡད་པ་ཡིན་ཙང་གཅིག་ལ་སྡུག་བསྔལ་བྱུང་ན་གཅིག་གིས་སེལ་དགོས་ཀྱི་རེད། དེ་ཡིན་ཙང་ཁོ་གཉིས་གཉིས་ཚོགས་པ་དང་རྒྱུད་རེད་འདྲ་གི་མ་རེད་བདག་དང་གཞན་གཉིས་པོ་དེ་ཚོགས་པ་ཡང་མ་རེད་རྒྱུད་ཡང་མ་རེད་ཟེར་གྱི་འདུག་ན། ཚོགས་པ་དང་རྒྱུད་ཟེར་གཉིས་དེ་ཡང་བརྟགས་ཤིང་དཔྱད་པའི་ཚེ་ན་གང་ཡང་ཡོད་མ་རེད་ཟེར། རྒྱུད་དང་ཚོགས་ཞེས་བྱ་བ་ནི་ཕྲེང་བ་དམག་ལ་སོགས་བཞིན་བརྫུན་ཟེར་དེ་ཡང་རྫུན་པ་རེད་མ་གཏོགས་བདེན་པ་མ་རེད་ཟེར།

ཕ་སྐྱེས་མཁའ་འགྲོ་དེ་ཀོ་ལའི་མཚོན་ཆ་དེ་དམག་མ་ཡིན་པ་དང། དམག་མི་དེ་དམག་མ་ཡིན་པ་དམག་དཔལ་དེ་དམག་མ་ཡིན་པ་རེ་རེ་ནི་ཕ་སྐྱེས་མཁའ་འགྲོ་དེ་ཀོ་ལ་ཇི་ལྟར་སྐྱེས་ཡས་ཀྱི་དམག་གི་ཚོགས་པ་དེ་ཡིན་ན་ཁོ་ཞི་འགྲོ་ཡས་ཀྱི་རེད་མ་གཏོགས་ཁོ་རང་རང་རང་དབང་དུ་ཐོབ་པའི་དམག་ཟེར་ངེས་ཀྱི་དང་ཁྲི་དབང་ཟེར་ངེས་དེ་ཡོད་མི་རུང་བ་ཨོ་དེ་ཚོ་སྐྱིད་པ་རེད་ཟེར་རྒྱུ་དང། ཚོགས་ཞེས་བྱ་བ་དེ་དེ་ཚོ་སྐྱིད་པ་རེད་ཟེར་ཁྲི་དབང་དམག་ལ་སོང་ཞིག་མཛོད་ཟེར་ད་ཁྲི་དབང་དུ་དམག་ལ་སོང་བ་ཚོ་སྐྱིད་པ་རེད་ཟེར་གྱི་མི་རེད་སྡུག་བསྔལ་སྐྱེས་གང་དེ་མེད་པ་དེས་འདི་སུ་ཞིག་དབང་བར་འགྱུར། སྡུག་བསྔལ་ཅན་གང་དེ་མེད་པ། ད་སྡུག་བསྔལ་ཅན་གང་ཡིན་པ་དེ་བདག་མེད་པ་རེད། རང་དབང་བདག་མེད་པ་རེད། ད་ཡང་དེ་ལྟ་བུའི་སྡུག་བསྔལ་དེ་སུ་ལ་དབང་གི་རེད། སྡུག་བསྔལ་བདག་པོ་མེད་པར་ནི་ཐམས་ཅད་བྱེ་བྲག་མེད་པ་ཉིད། སྡུག་བསྔལ་དེ་རང་དབང་བདག་པོ་ཡོད་མ་རེད། རང་དབང་གི་བདག་ཏུ་མ་གྲུབ་པའི་ཕྱིར། བདག་ཏུ་མ་གྲུབ་པ་ཡིན་ཙང་ནི་བདག་ཏུ་མ་གྲུབ་པ་དེ་ཡང་ཐམས་ཅད་བྱེ་བྲག་མེད་པ་རེད། ཐམས་ཅད་ལ་ཁྱད་པར་མེད་པའི་ཕྱིར། སྡུག་བསྔལ་ཡིན་ཕྱིར་དེ་བསལ་བྱ། དེ་ནི། སྡུག་བསྔལ་ཡིན་ཕྱིར་དེ་བསལ་བྱ་ངེས་པས་འདིར་ནི་ཅི་ཞིག་བྱ། ཅི་ཕྱིར་ཀུན་གྱི་སྡུག་བསྔལ་ནི་བཟློག་པར་བྱ་ཞེས་བརྩད་དུ་མེད་ཟེར། ད་དེ་ཡིན་ཙང་སྡུག་བསྔལ་ཡིན་པ་དེ་ཙམ་ལ་དོན་བྱས་ནས་ནི་ཚང་མ་ཐམས་ཅད་ཀྱི། སྡུག་བསྔལ་དེ་རང་གིས་སེལ་དགོས་ཀྱི་འདུག་ཟེར། སེལ་དགོས་ཡས་ག་རེ་རེད་ཟེར་ན། ནི་གོང་དུ་བཤད་པའི་རྒྱུ་མཚན་དེ་དག་ལ་བརྟེན་ནས་ཁོ། རྒྱུད་དང་ཚོགས་ཟེར་མཁན་དེ་བློ་ཡིས་ཕར་བཏགས་པ་ཙམ་ཞིག་མ་གཏོགས་ངོ་མ་ཁོ་རང་རང་རང་དབང་དུ་གྲུབ་ནས་ཡོད་མ་རེད་ཟེར་ཕྲེང་བ་དང་དམག་ལ་སོགས་པ་དེ་ནང་བཞིན་རེད། ད་བདག་དང་གཞན་ཟེར་མཁན་དེ་ད་ལྟ་རང། གཞན་གྱི་སྡུག་བསྔལ་སེལ་གྱི་མེད་གཞན་གྱི་ཕན་བདེ་སྒྲུབ་ཀྱི་མེད་ཟེར་མཁན་དེ་ཡང་རང་ནང་བཞིན་བྱས་ནས་ཕར་ཕར་བཏགས་པ་ཡིན་ན་ངེས་པར་དུ་ཡང་ཁོ་ལ་ངར་འཛིན་བྱེད་ཆོག་གི་རེད་ཟེར། དེ་ཙམ་གྱིས་མ་ཟད་ཁོ་གི་སྡུག་བསྔལ་དེ་ངེས་པར་དུ་ཡང་སེལ་འོས་པ་ཞིག་རང་ཆགས་བསྡད་ཡོད། ག་རེ་རེད་ཟེར་ན་རང་གི་ལས་འགན་འདྲ་མོ་དེ་རེད་ཟེར་དེའི་སྡུག་བསྔལ་སེལ་དགོས་ཡས་དེ། བཟློག་པར་བྱ་ཞེས་བརྩད་དུ་མེད་ཟེར་ནས་དེ་ལ་རྩོད་པ་འདྲ་མོ་ཞིག་ཁྱོན་ནས་ཡོད་མ་རེད་ཟེར་སྡུག་བསྔལ་དེ་ལ། གལ་ཏེ་བཟློག་ན་ཐམས་ཅད་བཟློག་དེ་མིན་བདག་ཀྱང་སེམས་ཅན་བཞིན་ཟེར་བཟློག་ན་ཐམས་ཅད་བཟློག་དགོས་ཀྱི་རེད་ཡང་ན་ནི་རང་གི་སྡུག་བསྔལ་དེ་བཟློག་དགོས་ཀྱི་མ་རེད་སེལ་དགོས་ཀྱི་མ་རེད། སྙིང་རྗེའི་སྡུག་བསྔལ་མང་གྱུར་པ་ཅི་ཕྱིར་ནན་གྱིས་བསྐྱེད་ཅེ་ན་ཟེར་འོ་ན་སྡུག་བསྔལ་དེ་ལྟ་བུ་སེལ་དགོས་ཀྱི་ཡོད་ན་འོ་ན་སྙིང་རྗེ་ཆེན་པོའི་ཕྱིར་ནི་གར་ཅི་ག་སེལ་གྱི་འདུག་ན། སྙིང་རྗེ་ཆེན་པོ་ག་ཚོད་སྐྱེས་པ་ཙམ་གྱིས་སྡུག་བསྔལ་མང་རུ་མང་རུ་འགྲོ་གི་འདུག་བ། སྙིང་རྗེ་ཆེན་པོ་ཟེར་མཁན་དེ་སྡུག་བསྔལ་ཅན་གྱི་སེམས་ཅན་ལ་དམིགས་ནས་སྐྱེ་དགོས་རེད་བ་དེ་ཡིན་ཙང་སྡུག་བསྔལ་ཟེར་མཁན་དེ་སྤང་བྱ་རེད་བ། སྡུག་བསྔལ་སྤང་བྱ་ཡིན་པ་ཡིན་ན་ཨ་ནི་སྙིང་རྗེ་ཆེན་པོ་དེ་ཡང་སྤང་བྱའི་ནང་འགྲོ་གི་རེད་སྙིང་རྗེ་ཆེན་པོ་གང་ཇི་ཙམ་མང་བ་ཙམ་གྱིས་སྡུག་བསྔལ་དེ་མང་རུ་མང་རུ་འགྲོ་གི་འདུག་ཟེར་ཨོ་ཏོ་ཟེར་རྩོད་པ་ཅིག་བྱུང་སོང་ན། འགྲོ་བའི་སྡུག་བསྔལ་བསམ་བྱས་ན་ཇི་ལྟར་སྙིང་རྗེའི་སྡུག་བསྔལ་མང་ཟེར། དཔེར་ན་ཆ་བཞག་གི་ཡིན་ན་འགྲོ་བ་སེམས་ཅན་གྱི་སྡུག་བསྔལ་གྱི་ཆེད་དུ་རང་གི་ལུས་ལོངས་སྤྱོད་ལ་སོགས་པ་དེ་ཚོ་བློས་བཏང་ན་ཡང་བྱང་ཆུབ་སེམས་དཔའ་ཚོ་ལ་སྡུག་བསྔལ་ཡོང་ཡ་མི་འོས་ཀྱི་བདེ་བ་ཆུང་ཆུང་ཡོང་གི་རེད་བ། བདེ་བ་མ་གཏོགས་ཡོང་གོ་མ་རེད་པ། ཁོ་དཔེར་ན་ལུས་དུམ་བུ་དུམ་བུ་བཅད་བྱས་ནས། སེམས་ཅན་གྱི་དོན་དུ་དེ་ལྟ་བུ་ལུས་གཏོང་བ་དང་སེམས་ཅན་གྱི་དོན་དུ་དམྱལ་བ་ནང་ལ་ཕྱིན་བྱས་ནས་དམྱལ་བའི་རྣམ་སྨིན་གྱི་སྡུག་བསྔལ་མྱོང་བ་དེ་ཚེ་ན་སེམས་ལ་མི་དགའ་བ་ཅུང་ཟད་ཀྱང་མེད་པ་བྱས་ནས་དཔེར་ན། དེ་ནི་བདེ་བ་ཆུང་ཆུང་མྱོང་ནས་དེ་ཐོབ་གོ་རེད་པ། ཨོ་དེས་ས་འགྲོ་བའི་སྡུག་བསྔལ་བསམ་བྱས་ན་ཇི་ལྟར་སྙིང་རྗེའི་སྡུག་བསྔལ་མང། འགྲོ་བའི་སྡུག་བསྔལ་ལ་བསམ་བློ་བཏང་ནས་འགྲོ་བའི་སྡུག་བསྔལ་དེ་རང་གི་སྡུག་བསྔལ་ནང་བཞིན་བྱས་ནས་སེལ་བར་བྱེད་པ་དེ་ཡི་ཚེ་ན་སྙིང་རྗེ་ཆེན་པོ་བསྐྱེད་པ་དེ་ནི་སྡུག་བསྔལ་མང་པོ་མ་རེད་ཟེར་གོ་ག་རེ་ཟེར་ན་སྡུག་བསྔལ་མེད་པར་བཟོས་བྱས་ནས་རང་གིས་བསལ་ཏེ་བདེ་བ་ལ་གནས་འདུག་གོ་རེད། གལ་ཏེ་སྡུག་བསྔལ་གཅིག་གིས་ནི་སྡུག་བསྔལ་མང་པོ་མེད་འགྱུར་ན་ཟེར་ད་རང་གི་སྡུག་བསྔལ་གཅིག་ཁོ་ན་གིས། སོ་སོ་གི་སྡུག་བསྔལ་གཅིག་ཁོ་ན་གིས། སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དེ་མེད་པར་བྱེད་ཐུབ་པ་ཡིན་ན་ད་ནི་ཁྱོད་ཆོས་གཅིག་གིས་མང་པོ་ཆེན་པོ་བྱེད་པོ་ཅིག་གོ་ཁྱོད་གྲོགས་པོར་བ་གལ་ཏེ་སྡུག་བསྔལ་གཅིག་གིས་ནི་སྡུག་བསྔལ་མང་པོ་མེད་འགྱུར་ན་ཟེར། མི་བརྒྱ་ཙམ་ཞིག་ཡོད་པ་ཡིན་ན་མི་གཅིག་གིས་བློས་བཏང་བྱས་ནས་མི་བརྒྱ་ཐམས་པ་དེ་སྡུག་བསྔལ་མྱོང་མ་བཅུག་པ་ཡིན་ན་དེ་ཁོ་ཡག་ཤོས་དེ་རེད་པ། མི་གཅིག་པོ་གིས་ནི་མི་གཅིག་ཅུ་གོ་བདེ་བ་མྱོང། མི་བརྒྱ་ཐམས་པ་དེ་སྡུག་བསྔལ་མྱོང་པ་ཡིན་ན་ཁོ་མ་འགྲིག་པ་རེད་པ། སྡུག་བསྔལ་མང་པོ་མེད་འགྱུར་ན་བརྩེ་དང་ལྡན་པས་སྡུག་བསྔལ་དེ་རང་དང་གཞན་ལ་བསྐྱེད་བྱ་ཉིད་ཟེར། དེ་ཡིན་ཙང། བརྩེ་བའི་སྙིང་རྗེ་ཆེན་པོ་དང་ལྡན་པའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་གཞན་གྱི་སྡུག་བསྔལ་དེ་ལ་ནི་རང་ལ་བསྐྱེད་པར་བྱ་འོས་ཀྱི་རེད། ད་དཔེར་ན། དཔེར་ན་རམ་དེ་རེད་དེས་ན་མེ་ཏོག་ཟླ་མཛེས་ཀྱིས། རྒྱལ་པོའི་གནོད་པ་ཤེས་ཀྱང་ནི་བདག་གི་སྡུག་བསྔལ་མ་བསལ་ནས་མང་པོའི་སྡུག་བསྔལ་ཟད་འགྱུར་ཕྱིར། ད་བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་ཟེར་མཁན་དེ། གཞན་གྱི་སྡུག་བསྔལ་སེལ་བའི་ཆེད་དུ་རང་གི།

ཨ་ནི་ཕྱི་རོལ་དུ་མ་འགྲོ་ཟེར་ནས་མི་བཞི་མ་ཕེབས་སོ་སོ་གྱི་དགའ་པོ་ཉེ་པོ་ལ་སོགས་པ་དེ་ཚོ་མང་པོ་ཅིག་གིས་བཀག་པ་ཡིན་ནའི་ཁྱོད་ནི་བཀག་མ་ཐུབ་བ་བྱས་ནས་ང་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དེ། ཚང་མ་ཐམས་ཅད་སྡུག་བསྔལ་དེ་ང་ཡི་སྡུག་བསྔལ་དེས་གོ་ཆོད་པར་བྱེད་ཀྱི་ཡིན་ཟེར་ནས་མར་ཕེབས་བྱས་ནས། མང་པོ་ཅིག་གི་སྡུག་བསྔལ་དེ་རང་གཅིག་པུ་གིས་མྱོང། ཚོན་སྣ་བོར་བ་དང་དེས་ན་མེ་ཏོག་ཟླ་མཛེས་ཀྱིས་རྒྱལ་པོའི་གནོད་པ་ཤེས་ཀྱང་ནི། བདག་གི་སྡུག་བསྔལ་མ་བསལ་ཏེ་མང་པོའི་སྡུག་བསྔལ་ཟད་འགྱུར་ཕྱིར། དེ་ང་ཚོ་ལོང་རོ་ཆེན་པོ་རྣམས་ལ། ལས་འབྲས་ཁ་ཐུག་སྟེང་ན་ལ་ཁྱི་གདོང་བ་རྒྱལ་པོ་གཉིས་པོ་ཤ་རྡོག་ཁ་ཐུག་སྟེང་ན་ལ་རྒྱལ་པོ་དཔའ་བ་རྗེ་སེམས་གཉིས་ཏེ་བྱང་ཆུབ་སེམས་དཔའ་མེ་སྟོང་ཟླ་མཛེས་བསད་ནས། བསད་ནས་རྒྱུ་མ་རྒྱུན་སྲེག་བྱས་ནས་ནི་བསྐལ་པ་བྱི་བ་དགུ་བཅུ་དགུ་གཉིས་བར་དུ་ཤ་པ་འཕེལ་བ་རེད། ཤ་པ་འཕེལ་ནས་ནི། ཡེ་ནས་ཅི་བསྐལ་པ་བྱི་བ་བརྒྱ་ལྷག་ཟིན་བྱས་བར་དུ་སྙིང་བ་སྣ་མེད་ནས་བྱིས་པ་རེད། དེ་ནས་ཡར་འཐག་ནས་ནི་མེ་ལོང་བ་ཆགས་ནས་མེ་མེད་པར་བྱས་ནས་ནི་ཡང། སྐྱེ་བ་མང་པོ་ཅིག་བར་དུ་ལེན་དགོས་དེ་འདྲ་བྱུང་བ་རེད། ཡིན་ནའི་བཤགས་པ་དོན་མེད་དུ་འགྱུར་བ་མ་ཡིན། བཤགས་པ་མ་བྱས་ན་དེ་ལས་ཐར་རན་ཅི་དང། དེ་ལས་སྡུག་བསྔལ་ཆེན་པོ་མྱོང་གི་རེད་ཟེར་ན་མདོ་ཏིང་ངེ་འཛིན་གྱི་རྒྱལ་པོ་ལུང་དྲངས་བྱས་ནས། ལམ་རིམ་ཆེན་མོ་ནང་ཡོད་པ་དེ་ད་ལྟ་དེ་ཡིན་པ་རེད་མེ་ཏོག་ཟླ་མཛེས་བསད་པའི། རྒྱལ་པོ་དཔའ་བས་བྱིན་ཟེར་མཁན་དེ་གིས་གཉེན་པོ་སྟོབས་བཞིའི་སྒོ་ནས་བསྐལ་པ་མང་པོའི་བར་དུ་བཤགས་པ་བྱས་པ་རེད་དེ་ཡིན་ནའི་དེ་དག་མ་ཐུབ་པ་བྱས་བྱས་ནས། དམྱལ་བ་ནང་ལ་འགྲོ་དགོས་ཡོད་དེ་འདྲ་བྱུང་ཡིན་པ་རེད།